བརྙན་འཕྲིན་གསན་གཟིགས་གནང་མཁན་ཡོངས་ལ་ཡང་འཚམས་འདྲི་ཞུ་ཡ་ཡིན། ཐེངས་འདིའི་ང་ཚོའི་ལས་རིམ་འདིའི་ཐོག་ལ་ཡང་ཕྱི་ཟླ་གསུམ་པའི་ཚེས་པ་བརྒྱད་དེ་རྒྱལ་སྤྱིའི་བུད་མེད་ཀྱི་ཉིན་མོ་འཁེལ་གྱི་ཡོད་རེད། འཛམ་བུ་གླིང་མཚམས་ལོགས་ཀྱི་བུད་མེད་ཀྱི་སྐུ་ངལ་དང་བུད་མེད་ཀྱི་འགོ་ཁྲིད་ཚོའི་གི་ཕྱག་ལས་རྣམ་པ་གཟེངས་སུ་ཐོན་པ་དེ་གའི་འདི་ལ་ཡང་སྲུང་བརྩི་ཞུ་ཡ་རེད། ད་ག་ནང་བཞིན་བུད་མེད་ཚོ་ལ་ཡང་སྐུ་ངལ་འཕྲད་བསྡད་པ་དེ་གས་ལ་ཡང་གདོང་ལེན་ག་འདྲ་བྱེད་དགོས་རེད་ཅེས་བྱས། འཛམ་བུ་གླིང་འཚམས་ལོག་གི་ལས་དོ་སྣང་བྱེད་མཁན་གྱི་ཉིན་མོ་ཆགས་བསྡད་ཡོད་དུས་དུས་སྐབས་འདི་དང་བསྟུན་བྱས་དེ་རིང་ང་ཚོ་ལས་རིམ་འདིའི་ཐོག་ལ་ཡང། འཛམ་བུ་གླིང་ནང་ནས་ད་ལྟ་དགེ་བཤེས་མ་ད་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་ལ་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དགེ་བཤེས་མ་ཐོག་མ་གྲངས་ཉི་ཤུ་ལ་ཡང

བོད་པའི་སྤྱི་ཚོགས་རང་རང་གི་སྐབས་ནས་ཞུས་པ་ཡིན་ན་གནའ་སྔ་མོ་ནས་ནི་ནང་ཆོས་ཀྱི་ཐོག་ལ་བུད་མེད་ད་སྐྱེས་པ་ཚོ་ལས་ད་གྲངས་འབོར་ཉུང་བ་རེད་དེ་ལས་བུད་མེད་མང་པོ་ཅིག་གི་ངོས་ནས་ཨ་ནེ་ཅིག་སོ་སོའི་གི་ལུས་དང་སྲོག་དང་ཨ་ནེ་རྒྱུ་ནོར་ལོངས་སྤྱོད་མང་པོ་ཅིག་བློས་གཏོང་གི་ཐོག་ནས་ཆོས་ཕྱོགས་ཀྱི་བྱ་བ་ལ་ཞུགས་རྗེས་སྤྱི་ཚོགས་སྒང་ལ་ཡང་ཨ་ནེ་ཆོས་ཕྱོགས་ཀྱི་ཐོག་ནས་ཨ་ནེ། ཞབས་འདེགས་སྒྲུབ་བསྡད་ཡོད་ཉུང་ཉུང་ཅིག་ཆགས་ཡོད་མ་རེད་དེ་ཚོ་མང་པོ་ཆགས་བསྡད་རེད་ཨེ་སྐྱེས་པ་ཚོར་ཆ་བཞག་པ་ཡིན་ནའི་ལས་དང་པོ་ཐོག་མའི་གི་བྱམས་སྐྱོང་གནང་མཁན་དེ་ཨ་ནེ་ཁྱིམ་ཚང་གྱི་ངོས་ནས་བཤད་ན་ཨ་མ་ལགས་ཅིག་ཆགས་བསྡད་ཡོད་རེད་ཨ་མ་ལགས་ཀྱི་ལམ་སྟོན་དང་ཨེ་འདྲས་གནང་སྟངས་ཀྱི་རྐྱེན་བྱས་བྱས་ཨ་ནེ་སྐྱེས་པ་མང་པོ་ཅིག་ལ་ཡང་ཅིག་ཨ་ནེ་འཇིག་རྟེན་འཁོར་བའི་བྱ་བཞག་ལ་ཡང་སྙིང་པོ་མེད་པ་དང་དེ་འདྲས་མང་པོ་ཅིག་གཟིགས་བྱས་ཨེ་ཆོས་ཕྱོགས་ཀྱི་བྱ་བ་རུ་ཞུགས་ནས་ཨ་ནེ་སྤྱི་ཚོགས་ལ་ནང་ཆོས་རང་གི་ཐོག་ནས། ཨ་ནེ་སྒྲུབ་པ་ཉམས་ལེན་གནང་བྱས་དུས་སུ་བསྟན་དོན་མང་པོ་ཞིག་གྲུབ་བསྡད་པ་ཡོད་རེད་འདི་ཚང་མ་ཡང་ང་རང་ངོས་ནས་ད་ཅི་ཅིག་དེ་བུད་མེད་ཀྱི་བྱས་རྗེས་རེད་ཟེར། ཨ་ནི་སྤྱི་ཚོགས་ལ་མ་ཁྱབ་བརྡལ་བྱས་བྱས་བཤད་མཁན་ཡོད་ཡིན་ན་འདྲ་ཁས་ལེན་བྱེད་མཁན་ཡོད་ཡིན་ན་མེད་ཡིན་ན་འདི་ཚང་མ་བུད་མེད་ཀྱི་ལག་རྗེས་ཆེན་པོ་ཅིག་གནའ་སྔ་མོ་ནས་ད་བར་དུ་རྒྱུན་མི་ཆད་པར་དུ་བཞག་བསྡད་པ་ཅིག་རེད། ཨ་ནི། ད་ད་ལྟའི་ཆ་ནས་ཅིག་ཞུས་པ་ཡིན་ནའི་ལས་ཅི་གང་མ་རེད་ནམ་ཤ་རྒྱུན་དེ་ནས་ཞུ་གི་ཡོད་ང་ཚོ་རྩ་བའི་ཆ་ནས་ཆོས་ཕྱོགས་ནས་ལས་ཅིག་མི་ད་ཨ་ཅང་ཞུ་མེད་རེད་ཨ་ནེ་གཅིག་ནམ་མཁའི་བྱ་བྱིའུ་ཡིན་ནའི་རེད་ས་ཁའི་འབུ་སྲིན་ཡིན་ནའི་རེད་ཨ་ནེ་སངས་རྒྱས་ཀྱི་ཨ་ནེ་གོ་འཕང་བསྒྲུབ་པ་ཡིན་ན་སངས་རྒྱས་གོ་འཕང་སྒྲུབ་བྱེད་ཀྱི་ཨ་ནེ་རྒྱུ་བདེ་གཤེགས་སྙིང་པོ་ཚང་མའི་རྒྱུད་ལ་གཅིག་པ་གཅིག་རྐྱང་ཡོད་རེད་དེ་འདྲའི་ཡིན་དུས་ཙམ་པ་ལ་ཨ་ནེ་ང་ཚོ་མི་ད་ཡིན་པ་འགྲོ་བྱེད་རོགས་དེ་འདྲའི་ཡིན་དུས་ང་ཚོ་རྩ་བའི་མི་ཆ་ཚང་ཨ་ནེ་དེའི་ནང་ནས་ཁྱད་པར་དུ་བུད་མེད་ཀྱི་རིགས་ལ་ཡང་ཨ་ནེ་ཅན་ཡང་རུང་ཆོས་ཕྱོགས་ཀྱི་ཆ་ནས་ཞབས་འདེགས་ཞུ་སའི་གི། སོ་སོའི་ངོས་ནས་འཇོན་པ་ཡིན་ན་ས་ཆ་སྟོང་པ་མེད་པ་རེད་མི་འདུག་ས་ཆ་ག་ཚད་དགོས་པ་རེད་ཤག་ཨ་ནེ། ལྷག་པར་དུ་དེའི་ནང་ནས་ཅིག་བཙུན་མའི་གི་ལུས་རྟེན་གྱི་སྟེང་ནས་རང་ཨ་ནེ་ཅིག་ཆོས་ཕྱོགས་ཀྱི་ཞབས་ཕྱི་ཞུས་པ་ཡིན་ནའི་འདྲ་ཡང་ན་མེད་ན་ང་རང་ཚོའི་བོད་པའི་གི་ཅིག་ད། སྐད་ཡིག་དང་ཨ་ནི་ཅིག་རིག་གནས་འདྲ་མི་འདྲ་ཡི་མང་པོ་ཅིག་ཡོད་རེད་ད་འོ་དེ་འདྲའི་སྟེང་ལ་ཨ་ནི་ད་ལྟ་བཙུན་མ་ཚོའི་ངོས་སྤྱི་ཚོགས་ཁྱོན་ཡོངས་ཀྱི་ཆ་ནས་ཤུགས་ཤུགས་ཅིག་གོང་ས་སྐྱབས་མགོན་ཡེ་ཤེས་ནོར་བུའི་བཀའ་དྲིན་ལ་བརྟེན་ནས་འདུག་སེ་རྒྱབ་ཡོད་རྒྱབ་ཀྱི་ཡོད་རེད་ལ་ཨ་ནི་ད་ལྟ་འགྲོ་ཐུབ་མཁན་མང་པོ་ཅིག་ཡོད་རེད་དེ་འདྲའི་གི་ཡིན་དུས་ད་སྔ་མོ་ཡིན་ན་ཅིག་ཡོངས་གྲགས་ཀྱི་ཨ་ནི།

ནད་གཡོག་རྒྱུགས་ཡག་རེད་ཨ་ནི་མི་རྒན་འཁོགས་དེ་འདྲས་ལ་ཡག་ཅིག་ཞབས་ཕྱི་ཞུ་ཡག་རེད་ཨ་ནི་ཅིག་ལོ་ཆུང་ཆུང་མང་པོ་ཅིག་ལ་ཡང་ཅིག་མི་ཚེའི་ལམ་སྟོན་བྱེད་ཡག་མཚམས་ཆུ་འགོ་དུས་ཕ་མའི་ཐོག་ནས་ཡང་འདུག་སེ་འདུག་སེ་སྤུ་གུ་དང་མ་འགྲིག་པའི་རིགས་འདི་འདྲ་བྱུང་དུས་ཨ་ཡང་བཙུན་མའི་ངོས་ནས་དེ་འདྲས་ལམ་སྟོན་བྱེད་ཡག་འདྲ་བ་ཅིག་བྱེད་དུས་གཅིག་ངོ་བོའི་རང་གཤིས་དེ་ཅིག་གཤིས་ཀ་དེ་ཅིག་ད་སྐྱེས་པ་ཚོ་ལས་ཅི་ལྟར་ཡང་བུད་མེད་འཇམ་པ་སེ་བརྩི་གི་ཡོད་རེད་ད་དེ་འདྲའི་ཐོག་ནས་ཞུས་པ་ཡིན་ན་སྤྱི་ཚོགས་ནང་ལ་ཡང་ཨ་ནི་ཕན་ཐོགས་འགྲོ་ཡག་གི་བྱ་བ་མང་པོ་ཅིག་འདུག་ཟེར་ས་ཆ་སྟོང་པར་ལྷག་རྗེས་དེའི་ནང་ལོགས་ལ་ཕ་ཐུས་ཀྱང་ཉེ་དྲོ་མེད་པ་བསྡད་ཤག་དེ་འདྲས་ཡིན་དུས་བཙུན་མ་ཚོའི་ངོས་ནས་འདུག་སེ་ཤུགས་བརྒྱབ་ཐུབ་བ་ཡིན་ན་ཨ་ནི་ཡག་པོ་ཞེ་དྲག་འདུག་ང་རང་ནམ་ཞེན་ཡོད་དེ་ནས་འོ་དེ་འདྲས་ཀྱི་བསམ་ཚུལ་ཡོད་ལ་ང་རང་ཡང་འོ་དེ་འདྲས་སྒང་ལ་ལྟ་ཡིན་མ་ཕྱིན་ཆོས་སྐོར་དེ་ནས་བོད་སྡེ་བདུན་ནས་ལས་ཀ་དེ་འདྲས་སྒང་ལ་མང་པོ་འགྲོ་གི་ཡོད་ཨེ་ད་ལྟའང་མུ་མཐུད་ནས་འདུག་སེ་འགྲོ་དང་འགྲོ་བཞིན་པ་ཡིན་ཅེས་འོ་དེ་ཞུ་རྒྱུ་ཡིན། བློ་ལ་གསལ།

ནི་ང་རང་ཆང་ས་བརྒྱབ་ཟིན་པ་ཡིན་དུས་ཙམ་ལ་ནི་ང་རང་གི་ཁྱོ་ག་བརྒྱུད་ནས་ཁྱོ་ག་ཁོ་རང་སྒྱུ་རྩལ་བ་ཞིག་ཡིན་དུས་ཙམ་ལ་ནི་ཁོ་རང་གིས་ང་ལ་དེ་འདྲ་ཞིག་འཁྲབ་ན་ཡག་པོ་ཡོད་རེད་དེ་འདྲ་འདྲ་གསུངས་སོང། ཨ་ནི་དེ་འདྲ་བྱས་ནས་ནི་ཁོ་རང་མཉམ་དུ་ལ་ང་ཉིས་སྟོང་བཅུ་བདུན་ནས་གཏམ་རྒྱུད་འཁྲབ་ཡག་དེ་འགོ་བཙུགས་པ་ཡིན། ཨ་ནི་དེ་ནས་ག་ལི་ག་ལི་ཨ་ནི་འགོ་བཙུགས་དུས་ཙམ་ལ་ནི་ཉིས་སྟོང་བཅུ་དགུ་ལ་དེ་འདྲ་ང་ཚོ་གི་ད lockdown དེ་འགོ་བཙུགས་ནས་བྱས་ནས་ནི་ང་ཚོ་གི་བརྙན་ཐུང་དེ་འདྲ་དང་ལྟད་མོ་དེ་འདྲ་བཟོ་བ་འགོ་བཙུགས་ག་ཅིག་ནི་གཏམ་རྒྱུད་སྟོན་བར་ཕྱི་ལོགས་ལ་འགྲོ་ཆོག་གོ་མ་རག་གོ་ས་ལ།

གལ་སྲིད་སློབ་སྦྱོང་གནང་བ་ཡིན་ན་དགའ་ལྡན་ཁྲི་པ་དུ་ཕེབས་ཡོད་ཟེར་ཏེ་ཁ་རྒྱུན་ནང་ལ་ཡག་ཟེར་བཞིན་པ་ཅིག་ཡོད་རེད་ད་བུད་མེད་ཀྱི་བཙུན་མ་དཔེར་ན་ད་བཙུན་མ་གསར་པ་ཞུགས་མཁན་ཅིག་མེད་ན་མ་འོངས་པ་དེ་འདྲའི་ཕྱོགས་ལ་ཡ་དམིགས་ཚད་ཟིན་ཆོག་གི་རེད་པས་ད་ལྟ་སྐྱབས་མགོན་རིན་པོ་ཆེ་གི་དཔེ་བུད་མེད་ཀྱི་ད་ལྟ་ཚང་མ་ལོགས་ལ་ཡ་འདྲ་མཉམ་གྱི་དེ་གཟིགས་པ་ཞེ་པོ་ཅིག་ཆེན་པོ་ཡོད་རེད་ལ་ད་ལོ་རྒྱུས་ནང་མ་བྱུང་པའི་དགེ་བཤེས་མ་ད་རྣམ་པ་ཚོ་ཐོག་མ་ཉིས་སྟོང་བཅུ་དྲུག་ལོར་ཡ་ཉི་ཤུ་ཙམ་ཞིག་ཐོན་གནང་བས་ད་ད་ལྟ་རིམ་པས་ཐོན་ཡོང་གི་ཡོད་རེད་ད་དེའི་ནང་ལ་ཡ་སྤྱི་ཚོགས་རང་ནས་ཡ་ཤུགས་རྒྱབ་དགོས་ཡ་ད་དེ་ལ་ཡ་ཞབས་འདེགས་རོགས་འདེགས་ཟེར་བ་རམ་འདེགས་ཞུ་དགོས་ཡ་དེ་འདྲའི། ད་ག་རང་ཡོད་རེད་ལགས། ཁྱེད་རང་གིས་ངར་དྲི་བ་དཔེ་མི་སྲིད་ཀྱི་གལ་ཆེན་པོ་ཞིག་དང་ཡག་པོ་ཞེ་པོ་ཅིག་གཏང་གནང་སོང་ཐུགས་རྗེ་ཆེ་ཞུ་གི་ཡོད། ད་ང་ཚོའི་བཙུན་མའི་གི་དགེ་བཤེས་བཞག་ཡག་གི་ཐོག་ལ་ཡག་ཨ་ནི། ང་ཚོ་སྐྱབས་མགོན་ཡེ་ཤེས་ནོར་བུའི་ཨ་ནི། ད།

དགེ་བཤེས་གཏང་དགོས་རེད་སེ་སྐྱབས་མགོན་རིན་པོ་ཆེས་བཀའ་སློབ་གནང་བའི་འབྲས་བུ་ལྟ་གོ་མྱོང་ཡོད་ཡིན་ནའི་ལས་སྐབས་དེ་དུས་ཀ་ར་དགེ་བཤེས་ཟེར་ན་ད་ཅིག་གནས་ཚད་རེ་ཅིག་མིང་མ་འདོགས་ཅིག་དང་འབྲེལ་གྱི་དགེ་བཤེས་དེ་འདྲ་ཡིན་པ་དང་དེ་འདྲ་འདྲ་བོ་ང་སྐབས་དེ་དུས་ཞེ་དྲག་དེ་ཤེས་ཀྱི་མེད་པ་དེ་དུས་བཙུན་མའི་ཆོས་ཕྱོགས་ལ་ཞུགས་གསར་གསར་འདྲ་བོ་དེ་འདྲ་ཅིག་འོ་དེ་འདྲའི་སྐབས་ནས་ཨ་ནི་ཅིག་ད་དགེ་བཤེས་ཟེར་ཡ་དེ་ཅིག་ཅིག་ཡིན་ས་རེད་ད་ཆོས་ཕྱོགས་ཟེར་ན་ཅིག་ཡིན་ས་རེད་བསམ་སྟེ་ཨ་ནི་དེ་འདྲའི་ཐོག་ལ་ཕར་ཚུར་ཅི་འདྲུད་མི་འདྲུད་དེ་འདྲའི་ཐོག་ལ་ཕར་བཀའ་མོལ་ཞུ་དུས་ཙམ་པ་ལ་ཨ་ནི་ཅིག་སོ་སོའི་གི་ཉེ་འཁོར་གྱི་སྤྱི་ཚོགས་ནང་ལ་ཡོད་བསྡད་པའི་གི་ཨེ་མི་མང་པོ་ཅིག་འབྲེལ་ཐོག་ལ་ཡང་ཨང་དང་མའི་དགྲ་བོ་དེ་འཆི་མ་ཐུབ་པའི་སྐྱོན་ཡོན་མང་པོ་ཅིག་དེ་འདྲས་ཡོང་བ་ལྟ་སྙམ་ན་སྐད་ཆ་མང་པོ་ཞེ་ཅིག་སླེབས་རེད་ད་དེའི་སྤྱི་ཚོགས་ནང་དངོས་ཡོད་གནས་ཚུལ་རྣམ་པ་མང་པོ་ཞིག་འདུག་སེ་བྱས་ཨ་ནི། ད་དེ་ནས་མ་བཀའ་མོལ་དུ་འཛུལ་ཤུགས་ཆེ་རུ་ཆེ་རུ་ང་ཚོ་བཙུན་མ་ལྟར་སློབ་སྦྱོང་ག་ཚད་ཡང་ཤུགས་ཆེ་རུ་དེ་ཚོས་ཀྱི་ཨ་ནི་གཅིག་དགེ་བཤེས་སྐོར་ལ་ཡང་གླེང་སློང་བྱེད་ཡ་དེ་ཤུགས་ཆེ་རུ་ཆེ་རུ་འདུག་སེ་བྱས་ཐལ་རྡུལ་སྐབས་ཐོག་ལ་སྤྱི་ཚོགས་ནང་དང་ལེན་མ་བྱས་སྤྱི་ཚོགས་དངོས་གཞིའི་ངོས་ནས་དང་ལེན་བྱེད་མ་ཐུབ་ཡ་དེ་འདྲས་མང་པོ་ཞིག་འདུག་ཨ་ནི།

ཨ་དེའི་རྗེས་ལ་ཡང་ད་ལྟ་ང་ཚོ་བཙུན་མའི་རྒྱུགས་སྤྲོད་ཀྱི་མིང་ལ་ཨ་དགེ་ལུགས་རྒྱུགས་སྤྲོད་ཟེར་བཏགས་ཡག་གི་དགེ་ལུགས་རྒྱུགས་སྤྲོད་ཟེར་ཡག་དེ་དེའི་ཐ་སྙད་ཀྱི་དོན་རང་བྱས་ཀྱང་ང་ཚོ་བཙུན་མའི་དགེ་བཤེས་རྒྱུགས་སྤྲོད་དེ་ལ་དགེ་ལུགས་རྒྱུགས་སྤྲོད་ཟེར་ནི་དེ་དགེ་ལུགས་རྒྱུགས་སྤྲོད་མ་རེད་ག་ས་ཅི་ཅི་ཅིག་རེད་ན་ད་མིང་དེ་དྲིན་པག་ཅིག་ཤོག་དེ་འདྲས་ཟུར་ཟ་བྱེད་ཉེས་པའི་རྟགས་མང་པོ་ཅིག་སླེབས་ཡོང་གི་འདུག་འདི་སྤྱི་ཚོགས་ནང་ནས་དང་ལེན་བྱེད་མ་ཐུབ་པར་བ་ད

ཁ་ཤས་ཁ་ཤས་དང་མི་རྒན་པ་དེ་འདྲས་མཉམ་དུ་དེ་འདྲས་ཕར་ཚུར་ལྟས་ཀྱི་དུས་དེ་ཙམ་པ་ལ་ཁོ་རང་ཚོས་གིས་ད་དཔེ་དགེ་བཤེས་ཟེར་དེ་བཏང་ཨང་ཐུབ་པ་རེད་ད་ཁྱེད་རང་ཚོ་ཤུགས་རྒྱག་དགོས་རེད་ད། ད་ཁྱེད་རང་ཚོ་ཨ་མའི་བུ་མོ་རེད་ཟེར་མཁན་ཨ་ནི་ཨ་མ་ལགས་ཀྱི་མགོ་དེ་འདྲས་གནང་མཁན་མང་པོ་ཅིག་བྱུང་སོང་ཡང་ཨང་བུད་མེད་ཅིག་ད་ལོ་སུམ་ཅུ་བཞི་བཅུ་ནང་སླེབས་མཁན་དེ་ཚོས་ཁོ་རང་ཚོའི་གི་དགེ་བཤེས་གནས་ཚད་ག་འདྲས་གྲོགས་ཅིག་ངོས་འཛིན་བྱེད་ཀྱི་ཡོད་མེད་ནི་མི་ཤེས་དེ་ལས་ཁྱེད་རང་ཚོ་དཔེ་ཡག་པོ་རེད་ད་ཟེར་མཁན་དེ་འདྲས་ཡང་བྱུང་སོང་ཨ་ནི་ལྷག་པར་དུ་ང་ཉིས་སྟོང་བཅུ་གཉིས་ལོའི་བོད་སློབ་གྲྭ་བསྡུས་ཡོད་ད།

འཁྲུངས་ས་བོད་ལ་འཁྲུངས་ཨ་ནེ་གནའ་སྔ་མ་ནས་འདས་སོ་སྤྱི་ཚོགས་ནང་དུ་ནས་ལྔ་བཅུ་ང་དགུའི་དུ་བ་ནས་ཚུར་ཕེབས་དུ་འགྱོ་ད་ད་ལྟ་ཨ་མ་ལ་ཡང་དགུང་ལོ་བརྒྱད་ཅུ་གྱ་གྲངས་ནས་ལེན་རྒྱོ་དང་འབྲེལ་ཨ་ང་ཚོ་ལ་དགའ་དང་ནི་སེམས་ཀོ་ཙེ་བཙིར་མའི་གྱི་ཞེ་ལ་ཁེ་གི་འདུག་ད་ང་ཚོའི་གནའ་སྔ་མ་ནས་རེ་བ་རྒྱབ་པ་གི་ཏག་ཏག་གྲུབ་སོང་ནི་ཨ་ནེ་ག་ནས་ཅིག་མཆི་མ་གཏོང་མཁན་དེ་འདྲ་ད་ང་རང་མཉམ་དུ་མང་པོ་ཅིག་ཐུག་འཕྲད་ཐུབ་བྱུང་སོང་ཅེས་ཞུ་ཡ་ཡིན།
ལྷོ་ལོ་སེ་བསྟན་འཛིན་པད་མ་ལགས་ཕྱི་ད་ནས་རྣམ་པ་ཚོའི་ཕྱག་ལས་གནང་ཡ་དེ། སྤྱི་ཚོགས་ལ་ཕར་མེ་ལོང་ལྟ་བུའི་གི་ཕར་སྤྱི་ཚོགས་ལ་ཡང་སློབ་གསོ་སྐྱོན་ཡག་གི་ད་བཀའ་མོལ་ཞུས་པ་ཡིན་ན་དེང་སང་ཉན་ཡག་ཁག་པོ་ཞེ་པོ་རེད་དེ་ཡིན་ན་རྣམ་པ་ཚོས་འཁྲབ་སྟོན་ཅིག་གནང་བྱས་དེ་ཕ་གིའི་སེམས་ནང་ལ་ཡང་འགུལ་སྐྱོད་བཏང་ཡག་གི་དེ་ད་ང་ཚོ་མི་སྒེར་གི་ཚོར་བ་ཞུ་དགོས་པ་གློག་བརྙན་དེ་མཐོང་ཡོང་དུས་སེམས་པ་ནས་དེ་འདྲའི་ཚོར་བ་བྱུང་གི་འདུག་ད་ལྟའི་སྤྱི་ཚོགས་ནང་ལོགས་ལ་ཡང་ད་ལྟ་ཁྱེད་རང་གི་སྒྲུང་སོ་སོའི་གི་ལོ་རྒྱུས་དང་འབྲེལ་བ་ཁྱེད་རང་གི་དུ་བ་ངན་འདྲེ་ངོ་བཞིན་པ་དེ་འདྲའི་གི་ཡང་ལོ་རྒྱུས་དེ་འདྲ་ཕྱོགས་བསྡོམས་གནང་བྱས་སྒྲུང་དེ་བརྩམས་གནང་བ་རེད་དེ་འདྲ་བྱས་གསུངས་སོ་དེ་བྲིས་ཡོད་གསུངས་པ་རེད།

ང་རང་ལ་བྱུང་མྱོང་དེ་བྱས་ནས་སོ་སོ་ང་ཚོ་བོད་པའི་སྤྱི་ཚོགས་ནང་ལ་དེ་འདྲའི་བྱུང་གི་ཡོད་ན་མི་རིགས་གཞན་པ་ལ་བྱུང་གི་ཡོད་ན་ང་ཚོ་བོད་པའི་སྤྱི་ཚོགས་ལ་ཡང་བྱུང་སྲིད་པ་རེད་དེ་འདྲའི་ང་ཚོ་བོད་པའི་སྤྱི་ཚོགས་དེ་ཡག་པོ་རྐྱང་རྐྱང་ཡོད་ལབ་ནི་ལབ་དེ་ཡང་ཡོད་མ་རེད་སྡུག་པོ་ཡོད་རེད་འདི་ནང་ལ་ལ་ལ་ཨ་འདི་བྱས་ནས་ང་དེ་ཞུ་གི་བྱུང་སོ་ཨ་ནི་འདི་ནང་ལ་སྡུག་པོ་ཡོད་པ་དེ་སོ་སོ་ངོས་ལེན་བྱེད་དགོས་རེད་བསམ་གི་འདུག་ང་ཚོ་སྤྱི་ཚོགས་ནང་ལ་ལ།

རྒྱ་བོད་ད་ལྟ་ནང་ལ་ད་ལྟ་ང་རང་ནང་ལ་ཆ་བཞག་པ་ཡིན་ན་ད་ང་རང་སྤུ་བོ་ནང་ལ་སྤུ་བོ་གཉིས་བྱེད་ནི་ཁྱོ་ག་མ་ཤི་མེད་རོགས་ལ་ནི་གཞིས་ཆགས་ལ་སྤོ་བོ་ལགས་ཡོད་རེད་སྤོ་བོ་ལགས་ཡོད་དང་པོ་ང་ཚོ་གཏམ་བརྗོད་དེ་འདྲ་འཁྲབ་དུས་ཙམ་ལ་ད་དེ་འདྲའི་འཁྲབ་ཡོང་མ་རེད་ལབ་ནི་དང་པོ་དེ་འདྲ་གསུང་གི་འདུག་ད་ཡིན་ན་རྗེས་ལ་མི་མང་བོད་མི་དེ་ཚོས་ཀྱི་ད་མང་ཆེ་ད་ལས་ཀ་ཡག་པོ་བྱེད་ཀྱི་འདུག་ལྟད་མོ་དེ་ཚོ་ཡག་པོ་དཔེ་འདུག་ལབ་ནི་དེ་འདྲའི་མང་པོ་གསུང་དུས་ཙམ་ལ་ཨ་ནི་སྤོ་བོ་ལགས་ཁོ་རང་གི་ད་རྒྱབ་སྐྱོར་གནང་གི་འདུག་ལས་ཀ་ཡག་པོ་བྱེད་ཀྱི་འདུག་ར་ནི་དེ་འདྲས་གསུང་གི་འདུག་ར་ལ་ནི་ང་རང་ཁྱོ་ག་ཡིན་པ་ཡིན་ན་ད་ཁོ་རང་རང་གིས་ང་ལ་དེ་འདྲས་ལས་ཀ་བྱེད་ར་ནི་དེ་ཚོ་གཏམ་རྒྱུད་འཕྲད་ཡ་ད་ཚང་མ་ཁོ་རང་བརྒྱུད་ནས་ང་ལ་དེ་འདྲས་བྱེད་ར་ནི་སེམས་ཤུགས་བཏང་ནས་ནི་ང་རང་བྱེད་མཁན་ཡིན་ར་ཁོ་རང་ད་རྒྱབ་སྐྱོར་ཡོད་ར་ལ་ཁོ་རང་ཡ་གི་བཟོས་པ་ཞིག་ཤི་རེད་ལ་ཨང། ལགས་ལགས་སོ་ད་ང་ཚོ་དུས་ཚོད་རྐྱེན་པས་ལས་རིམ་དེ་མཚམས་འཇོག་ཞུ་གི་དེ་རིང་ང་ཚོས་ལས་རིམ་འདིའི་ཐོག་ལ་ཡ། བཀའ་མོལ་འདི་འདྲ་ཞུ་ཆེད་ང་ཚོ་ད་ལྟ་བཀའ་མོལ་ཞུས་ཙམ་མ་རེད་འདི་ནང་ལོགས་གནད་དོན་དཀའ་ངལ་ཡོད་པ་དང་འདི་ལ་ཡང་གདོང་ལེན་ག་འདྲ་བྱེད་དགོས་རེད་ཟེར་ཡ་འདི་འདྲའི་ཐོག་ལ་ཡ་བཙུན་མ་དགེ་བཤེས་མ་བསྟན་འཛིན་ཀུན་གསལ་ལགས་རེད་ད་ག་ནང་བཞིན་བསྟན་འཛིན་སྨན་མོ་ལགས་རྣམ་པ་གཉིས་ཀྱིས་སོ་སོའི་ལོ་རྒྱུས་དང་འབྲེལ་བྱས་མང་པོ་ཞིག་བཀའ་གནང་སོང་དེ་ནས་ཏན་ཏན་ང་ཚོ་མི་མང་ཚོས་ཀྱང་བསླབ་བྱ་ཞུ་ཡ་དེ་འདྲ་མང་པོ་ཞིག་ཡོད་བསམ་གྱི་འདུག་ཨ་ནི་རྣམ་པ་གཉིས་དུས་ཚོད་བཏོན་གནང་བ་བཀའ་དྲིན་ཆེ་ཞུ་གི་ཡིན་ཐུགས་རྗེ་ཆེ། ནང་དུ་ཕྱིན་ནོ།